གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་པའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་ལས་བྱེད་ཚེ་རིང་དབང་མོ་ལགས་དང་ལྷན་དུ་ཁམས་ཁུལ་གྱི་རྒྱལ་ཕྲན་རྒྱལ་རྒྱུད་ཀྱི་ནང་བུད་མེད་ཀྱི་རྒྱལ་མོ་དང་དཔོན་མོ་ཚོའི་ལོ་རྒྱུས་ལ་དཔྱད་ཞིབ་ཞུས་པའི་མྱོང་ཚོར་གྱི་སྐོར་ལ་བགྲོ་གླེང་ཞུ་གི་ཡིན། རྒྱལ་མོ་ཡིན་ན་དཔོན་མོ་ཡིན་ན་ཉི་ཤུ་རྩ་གཉིས་ཙམ་བྱུང་འདུག། ཁོ་རང་ཚོ་གི་ཁྱད་ཆོས་དེ་ག་རེ་འདུག་ཟེར་ན་ད། མང་ཆེ་བ་དེ་དེ་རེད་རྒྱལ་པོ་ཅིག་སྐུ་ཚེ་མ་ཟིན་པར་གློ་བུར་དུ་འདས་གྲོངས་སུ་ཕྱིན་ན་དེ་ནི་ཁོ་རང་གི་བཙུན་མོ་དེ་གི་ཚབ་ལ་གོ་གནས་བཟུང་ཡག

གི་ཅིག་ལོ་རྒྱུས་གི་རྒྱུ་ཆ་དང་དེ་ཚོ་ཧ་ལས་པ་ཉུང་ཉུང་རེད། དེ་ཡིན་དུས་ད་ང་རང་གིས་ཅིག་བུད་མེད་སྐོར་ལ་ཅིག་དཔྱད་རྩོམ་འདྲ་པོ་ཅིག་དང་ད་དེ་རྒྱུ་ཆ་དེ་ཚོ་ཅིག་ཉར་ཚགས་འདྲ་བྱེད་ཐུབ་ན་དེ་ཚོ་གི་ཅིག་རིན་ཐང་དེ་ཚོ་ཆེ་བ་ཡོད་རེད་བསམ་གྱི་འདུག་ད་དེ་ང་རང་ད་རྩོམ་དེ་བྲི་ཡག་གི་རྒྱུ་མཚན་གཅིག་ཡིན། དེ་ནས་ད་རྒྱ་ནག་ནང་ལོགས་ལ་ད་ཅིག་བོད་རིག་པའི་ཞིབ་འཇུག་ཟེར་ཡ་དེ་ནང་ལོགས་གི་ཅིག་དམིགས་བསལ་ང་རང་ཚོ་བོད་པའི་ལོ་རྒྱུས་དེ

ཏོག་ཙམ་ཅིག་རྒྱ་ནག་གི་ད་ཅིག་ཆབ་སྲིད་ཀྱི་དྲིལ་བསྒྲགས་དེ་ཚོ་དང་ཏོག་ཙམ་ཁ་ཐག་རིང་ཙམ་བགྲོད་ཐུབ་ཡ། ད་བུད་མེད་ཀྱི་ཅིག་ཉམས་ཞིབ་བྱེད་སྟངས་དང་རིགས་ལམ་དེ་ཚོ་བེད་སྤྱོད་བཏང་ན་ཡང་ཅིག་ཆབ་སྲིད་དང་དེ་འདྲ་འབྲེལ་བ་དེ་འདྲ་ཆེན་པོ་མ་ཆགས་ཡ་དེ་འདྲ་གི། ད་ཅིག་འུ་ཐུག་ཐབས་ཟད་ཀྱི་བསམ་བློ་འདྲ་ཅན་དེ་འདྲ་ཅིག་འཁོར་བ་རེད། དེ་ནས་ང་རང་ཚོ་དེང་སང་ང་རང་ག་རེ་དོ་སྣང་བྱུང་སོང་ཟེར་ན་ད། བུད་མེད་ཀྱི་ཐོབ་ཐང་དང་ཅིག་བུད་མེད་རིང་ལུགས་པ་ཞིག་གིས་དེ་འདྲ་ལྟ་གྲུབ་དང་རིག་གཞུང་གི་ལྟ་བ་དེ་འདྲ་མང་པོ་ཅིག་ཡོང་དུས། མི་མང་པོ་ཅིག་གིས་ད་ང་རང་ཚོའི་བུད་མེད་བོད་པ་གི་བུད་མེད་དེ་ཚོ་ཡང་ཅིག་ཐོབ་ཐང་མེད་རྒྱུ་དང་ཧ་ལས་པའི་སྐྱོ་པོ་ཡིན་རྒྱུ། དེ་ནི་ང་ཚོ་ལ་ཐོབ་ཐང་དགོས་ཟེར་ཡ་དེ་འདྲ་གི་བར་ལམ་ཅིག་ལ་དེ་འདྲ་གླེང་སློང་མང་པོ་ཅིག་བྱུང་སོང་དེ་དུས། ཡིན་ནའི་ང་རང་ཚོ་གི་ལོ་རྒྱུས་ལ་ཅིག་མར་ཕྱི་མིག་ཅིག་བལྟས་པ་ཡིན་ན། ང་རང་ཚོ་བོད་པ་ཚོ་གི་བུད་མེད་ཀྱི་ལོ་རྒྱུས་སྒང་ལ་ད་བུད་མེད་དེ་ཚོ་ཅིག་ལྟོས་ས་ལྟོས་འཇོག་གིས་བྱས་ན་ད་ང་རང་ཚོ་ཁྱིམ་མཚེས་རྒྱལ་ཁབ་རྒྱ་ནག་དང་རྒྱ་གར་དེ་ཚོ་དང་བསྡུར་ན། ང་རང་གིས་བསམ་ན། ཧ་ལས་པ་གོ་གནས་མཐོན་པོ་དང། ཅིག་དེ་འདྲ་མཐོང་ཆེན་པོ་དེ་འདྲ་རེད་བསམ་གི་འདུག་དེ་ཡིན་དུས། ཅིག་ང་རང་ཚོ་གཞན་གྱི་རིག་གཞུང་ལྟ་གྲུབ་དང་ཉམས་ཞིབ་བྱེད་སྟངས་དེ་ཚོ། སྦྱོང་དགོས་ད་དགོས་ཀྱི་རེད་དེ་ཡིན་ན་ལམ་སང་དེ་ཇི་མ་ཇི་བཞིན་འཁྱེར་ཡོང་ནས་ང་རང་ཚོའི་གི་རིག་གནས་དང་དེ་ཚོའི་སྒང་ལ་ཅིག་གཡོག་ནས་འགྲེལ་བཤད་བརྒྱབ་པ་ཡིན་ན། དེ། དེ་ཚོས་ཏག་ཏག་ཅིག་བསྡད་ཀྱི་མི་འདུག་བསམ་གི་འདུག་ད་སོ་སོའི་ང་རང་ཚོའི་བོད་པའི་གི་ཁྱད་ཆོས་དེ་ལ་དོ་སྣང་བྱེད་རྒྱུ་ད་ཧ་ཅང་གལ་ཆེན་པོ་མཐོང་གི་འདུག་དེ་ཡིན་དུས་ང་རང་ཚོའི་བོད་པའི་བུད་མེད་ཡིན་ན། ཅིག་སོ་སོའི་ལ་གདེང་ཚོད་འདྲ་དེ་འདྲ་ཅིག་ཡོང་ཐུབ་གི་འདུག་བ་དེ་ཡིན་དུས་དེ་གི། རྒྱུ་མཚན་གཅིག་ཡོད་དེ་ནི་ད་རྒྱུ་མཚན་ཆུང་ཆུང་ཅིག་ག་རེ་ཟེར་ན་ད་ང་རང་ཕ་ཡུལ་དེ་བོད་གི་ཤར་ཕྱོགས་དར་རྩེ་མདོ་ལ་ཆགས་ཡོང་དུས། བོད་པ་གི་རྒྱལ་རྒྱུད་རྒྱལ་ཕྲན་མང་པོ་ཅིག་ད་ལྟ་ང་ཚོ་ཁམས་ཕྱོགས་ལ་མང་པོ་ཅིག་བྱུང་འདུག་དེའི་དུས་ད་ང་རང་ཕ་ཡུལ་དང་ཐག་ཉེ་པོ་དེ་ནས་སྐད་བརྡ་དེ་ཚོ་བརྡ་འཕྲོད་མ་འཕྲོད་དེ་འདྲ་གི་དཀའ་ངལ་མེད་དུས་དེ་ནས་ས་གནས་རྟོག་ཞིབ་བྱེད་སར་འགྲོ་ན་ཧ་ལས་པ་སྟབས་བདེ་པོ་རེད་དེ་མ་གཏོགས་ཡང་ཅིག་ང་རང་ཚོས་ད་བུད་མེད་རིང་ལུགས་དང་བུད་མེད་ཀྱི་ཐོབ་ཐང་དང་ཅིག་དེ་འདྲ་ཅིག་འདུག་ག་ད་དེ་ཚོ་དང་འབྲེལ་བ་རྩ་བ་ཉིད་ནས་མེད་ཟེར་ནས་དེ་ཅིག་ཞུ་རྒྱུ་བྱུང།
ད་ཁམས་ཁུལ་གྱི་ལོ་རྒྱུས་ལ་ཕར་ཕྱི་མིག་བལྟས་པ་ཡིན་ན། སྡེ་དགེ་རྒྱལ་པོ་དང་ལྕགས་ལ་རྒྱལ་པོ་དང་འབའ་ཐང་རྒྱལ་པོ་ལི་ཐང་རྒྱལ་པོ་སོགས་ད་རྒྱལ་པོ་མང་པོ་ཞིག་བྱུང་ཡོད་རེད། ད་བུད་མེད་ཀྱི་རྒྱལ་མོ་དང་དཔོན། ཁྱེད་རང་གི་ཞིབ་འཇུག་བྱས་པའི་ནང་ལོགས་ལ་ག་ཚོད་བྱུང་འདུག། ང་རང་གིས་ད། བོད་པའི་ད།

དེ་ཚོའི་ནང་སྡེ་དགེའི་རྒྱལ་རབས་ནང་ལོགས་ལ་བུད་མེད་ཁ་ཤས་བྱུང་འདུག་ང་རང་གིས་ད་ལྟ་ཡིག་ཆ་དེ་ཚོའི་ནང་ལ་འཁོད་ཡོད་མཁན་དང་ང་རང་གིས་ཚང་མ་བསྡོམས་བརྒྱབ་ན་ད་རྒྱལ་མོ་ཡིན་ན་དཔོན་མོ་ཡིན་ན་དེ་ཚོ་ཚང་མ་ཉི་ཤུ་རྩ་གཉིས་ཙམ་བྱུང་འདུག། ཨ་ནི་ད་དཔེར་ན་སྡེ་དགེ་རྒྱལ་པོ་གཅིག་པོ་ཆ་བཞག་པ་ཡིན་ན། སྡེ་དགེ་རྒྱལ་པོའི་རྒྱལ་རྒྱུད་འཛིན་མཁན་ཁྱོན་བསྡོམས་པས་ཉི་ཤུ་རྩ་གསུམ་ཅིག་བྱུང་པའི་ནང་ལོགས་ནས་ཨ་ནི། གཅིག་སྟོང་བདུན་བརྒྱ་ཉི་ཤུ་རྩ་བདུན་ནས་གཅིག་སྟོང་བདུན་བརྒྱ་བརྒྱད་ཅུ་གྱ་དྲུག་བར་དུ་དབྱངས་ཅན་སྒྲོལ་མ་དང། གཅིག་སྟོང་བརྒྱད་བརྒྱ་བཅུ་གཉིས་ལ་ཡང་ཚེ་དབང་ལྷ་མོ་དང་ད་དེ་འདྲ་བྱས་བྱས་ད་ཁོ་གཞུག་ཤོས་དེ་ལ་ད། སྡེ་དགེའི་ཁྲི་ཐོག་ཉི་ཤུ་རྩ་གསུམ་པ་ད་གཞུག་ཤོས་རེད་པ་ད་ཁོ་རང་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་བར་དུ་བཞུགས་འདུག་ག་ད་བུད་མེད་ཀྱི་དཔོན་དང་རྒྱལ་མོ་དེ་ཚོ་ལ་ཡང་དམིགས་བསལ་གྱི། ཁྱད་ཆོས་དང་ཁོ་ཚོའི་ནང་ནས་སྐད་གྲགས་ཆེ་ཤོས་འདྲ་པོ་ད་ཁྱེད་རང་གི་ལོ་རྒྱུས་ཞིབ་འཇུག་ནང་ལོགས་སུ་སུ་ར་སྲིད་བྱུང།
དེ་ཚོའི་ནང་ལོགས་ལ་ཆེ་ཆུང་འདྲ་པོ་ཅིག་དང་དབང་ཐང་ཆེ་ཤོས་དང་དེ་ཚོས་ད་དཔེ་མཚོན་ཁ་ཤས་ཅིག་ཞུས་པ་ཡིན་ན། ད་སྡེ་དགེ་ཆོས་རྒྱལ་བསྟན་པ་ཚེ་རིང་གི་སྲས་མོ་ཆུང་ཤོས་དབྱངས་ཅན་སྒྲོལ་མ་འདྲ་བྱས་ན་ད་ཁོ་རང་གི་ད་རྒྱལ་པོ་བློ་གྲོས་རྒྱ་མཚོ་འདས་གྲོངས་སུ་ཕྱིན་དུས་སྤྱི་ལོ་གཅིག་སྟོང་བདུན་བརྒྱ་བདུན་ཅུ་དོན་བཞི་ལོ་ལ་ད་ཁོ་རང་གི་སྲས་དཔེ་དེ་དུས་ལོ་ན་དཔེ་ཆུང་ཆུང་ཡིན་དུས་དེ་ཁོ་རང་གི་རྒྱལ་པོ་གི་ད་དབང་ཆ་དེ་ཁོ་རང་གིས་བཟུང་འདུག་བཟུང་ཡ་མ་ཚད་ལོ་བཅུ་གསུམ་ལ་བཟུང་འདུག་ག་དེ། ལོ་བཅུ་གསུམ་ནང་ལོགས་ལ་ཁོ་རང་གིས་ད། སྡེ་དགེ་ཀཿ་ཐོག་དགོན་པ་དང་དེ་ནས་རྫོང་གསར་དགོན་པ་དེ་ནས་འཁོར་ལོ་མདོ་དགོན་པ་དང་ཐུབ་བསྟན་ནོར་བུ་གླིང་དགོན་པ་དེ་འདྲ་དགོན་པ་བཞི། གསར་བཞེངས་བྱས་འདུག་དེ་ནང་ལོགས་ལ་ད་ལྷ་སྐུ་རྟེན་སོགས་དེ་འདྲ་མང་པོ་ཅིག་ཁོ་རང་གིས་གསར་བཞེངས་དེ་འདྲ་བྱེད་རྒྱུ་བྱུང་འདུག།

དེ་ནས་ཁང་གསར་དཔོན་མོ་གིས་དེ་འདི་གོ་གནས་ལ་བཟུང་བྱས། དེ་ནས་ཁོ་རང་གོ་གནས་བཟུང་ནས་ལོ་གཉིས་པ་དེ་ལ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་ལོ་ལ་ད་རྒྱ་ནག་གི་དམག་དེ་ཚོ་དཀར་མཛེས་ལ་ཡོང་དེ་ནས་བོད་པ་གཞུང་ཟེར་ད་བོད་པ་སྡེ་པ་ཟེར་དེ་འདྲ་གི་བཙུགས་ཡོད་རེད། བཙུགས་ས་ཁོ་རང་དེ་ད་ཁང་གསར་དཔོན་མོ་ཁོ་རང་གི་ད་ཕོ་བྲང་དེ་ནང་ལོགས་ལ་བཙུགས་ཡོད་རེད་དེ་ནས་ཁོ་རང་ད་བདེ་ཆེན་དབང་མོ་འདྲ་བྱས་ན་ད་དེ་བོད་པ་སྡེ་པ་ཞིག་གིས་ད། ད་རྒྱལ་གྱི་སྲས་ན་ཀྲུའུ་ཞི་གཞོན་པ་དེ་ཁོ་རང་དེ་ནང་ལ་བཞག་འདུག་ཨ། དེ་ཅི་ད་དེ་དུས་ཁོ་རང་ད་དཔེ་དེ་ས་གནས་ས་ཐོག་ལ་དབང་ཆ་ཆེན་པོ་དེ་འདྲ་ཡིན་ད་ད། གོ་མིན་ཏང་གི་ཁོ་རང་ད། འབྲེལ་བ་ཐག་ཉེ་རུ་བཙུད་ཡ་གི་དེ་འདྲ་ཐབས་ཤེས་མང་པོ་ཅིག་བཏང་འདུག་དེ་ནས་ཞི་ཁང་ཧྲེང་གི་ད། ཀྲུའུ་ཞི་རེད་འདུག་དེ་ཁ་ལིའུ་ཧུའེ་ཙི་ཁེ་གི་ཁོ་རང་ད།

འདི་དང་ཕྱོགས་མཚུངས་དེ་རིང་གི་ལས་རིམ་ཞུ་མཚམས་ད་གར་བཞག་གི་ཡིན། ལས་རིམ་རྗེས་མའི་ནང་ལོ་རྒྱུས་ཐོག་ལ་བོད་ཀྱི་བུད་མེད་སྐོར་གྱི་ཡིག་ཆ་དང་ཞིབ་འཇུག་གི་གནས་སྟངས་དང། དེང་སང་རྒྱ་ནག་གི་ནང་བོད་ཀྱི་ལོ་རྒྱུས་ལ་ཞིབ་འཇུག་སྐོར་གྱི་ཁོར་ཡུག་སོགས་ཀྱི་སྐོར་ལ་མུ་མཐུད་དེ་གྲོས་གླེང་ཞུ་གི་ཡིན། ལས་རིམ་རྗེས་མ་མཇལ་ཡོང།